རྒྱ་ནག་གཞུང་གིས་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་པར་དེ་ཤི་མངའ་ཁོངས་ཀྱི་ས་ཆ་བཅུ་གཅིག་ལ་མིང་གསར་པ་བཏགས་ནས་དེ་ཚོ་ནི་བོད་ལྷོ་ཕྱོགས་ཁོངས་སུ་བརྩིས་ཏེ་རྒྱ་ནག་གི་ཁོངས་ཡིན་ཚུལ་བཤད་ཡོད་པ་རེད། འོན་ཀྱང་རྒྱ་གར་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཨ་རི་ནྡམ་སྦག་ཆི་ཡིས་ཨ་རུ་ནཱ་ཅལ་པར་དེ་ཤི་མངའ་སྡེ་ནི་རྒྱ་གར་གྱི་མངའ་ཁོངས་ཁ་བྲལ་ཐབས་མེད་པ་ཆགས་ཡོད་རེད་ལ་དེར་ནམ་ཡང་འགྱུར་བ་མེད་དེ་འདྲ་རྒྱ་ནག་གིས་བཟོས་པ་ཐེངས་དང་པོ་མ་རེད་ང་ཚོ་དེར་ངོས་ལེན་རྩ་བ་ནས་མེད་ཅེས་གསུངས་འདུག་ཕྱི་ཟླ་བཞི་པའི་ཚེས་གཅིག་ཉིན་མོར་རྒྱ་ནག་གི་ཞི་བའི་ལས་དོན་ལྷན་ཁང་གིས་བོད་ལྷོ་ཕྱོགས་ཀྱི་ས་གཞི་མིང་ཁག་ཅིག་ཚད་ལྡན་བཟོས་པ་ཟེར་བའི་གསལ་བསྒྲགས་སྤེལ་བའི་རྐྱེན་གྱིས་མིང་གསར་བ་བཏགས་རྒྱུ་དང་འབྲེལ་བའི་རྒྱ་གར་རྒྱ་ནག་དབར་གྱི་འགལ་ཟླ་གསར་བ་དེ་ལངས་ཡོད་པ་རེད། མེག་སི་ཀོའི་སྲིད་འཛིན Andres Lopez Obrador གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཡི་གེ་བཏང་སྟེ Fentanyl། ཟེར་བའི་བརྟག་དཔྱད་ཁང་ནས་བཟོས་པའི་ནུས་པ་ཧ་ཅང་ཆེ་བའི་ཟུག་འཇགས་སྨན་རྒྱ་ནག་ནས་མེག་སི་ཀོ་བརྒྱུད་ནས་གཏོང་རྒྱུ་ཚོད་འཛིན་བྱེད་དགོས་པར་སྐུལ་མ་ཞུས་ཡོད་ཅེས་བརྗོད་འདུག། ཨ་མི་རི་ཀའི་ནང་ལ་འདས་པའི་ལོ་ཤས་ནང་མེག་སི་ཀོ་ནས་འབྱོར་བའི Fentanyl ཟེར་བའི་སྨན་དེ་ཚད་ལས་བརྒལ་བ་ཟ་མཁན་རྣམས་བཟི་ནས་འདས་གྲོངས་སོང་གི་ཡོད་པ་བཀག་རྒྱུར་མེག་སི་ཀོའི་གཞུང་གིས་འགན་ལེན་ཡག་པོ་བྱེད་ཀྱི་མེད་པར་ཨ་མི་རི་ཀའི་ཕྱོགས་ནས་སྐྱོན་བརྗོད་ཕོག་ཡོད་པ་དང་ཉེ་ཆར་མེག་སི་ཀོའི་སྲིད་འཛིན Obrador ལ་ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་རེ་སྐུལ་ཞུས་པ་ལྟར་རྒྱ་ནག་གི་སྲིད་འཛིན་ལ་མི་ཆོས་དགེ་རྩའི་ཐོག་ནས་བཟི་སྨན་དེ་གཏོང་མཚམས་འཇོག་དགོས་པར་སྐུལ་མ་ཞུས་པ་རེད་འདུག་ཨ་རི་དང་ལྷོ་ཀོ་རི་ཡའི་སྐུ་ཚབ་དབར་བྱང་ཀོ་རི་ཡའི་རྡུལ་ཕྲན་དང་མེ་ཤུགས་འཕུར་མདའ་འཕེན་རྒྱུའི་ཉེན་ཁ་ཆེ་རུ་འགྲོ་བཞིན་པའི་སྐོར་གྲོས་བསྡུར་གནང་ཆེད་མཇལ་འཕྲད་གནང་འདུག་ཁ་སང་ལྷོ་ཀོ་རི་ཡའི་རྒྱལ་ས་སེའུལ་དུ་བྱང་ཀོ་རི་ཡའི་གནད་དོན་ཆེད་དུ་བསྐོས་པའི་ཨ་མི་རི་ཀའི་དམིགས་བསལ་སྐུ་ཚབ་སུང་ཁིམ་དང་ལྷོ་ཀོ་རི་ཡའི་དམིགས་བསལ་སྐུ་ཚབ་ཁིམ་གུན་གཉིས་མཇལ་འཕྲད་གནང་ཡོད་པ་རེད། སྐུ་ཞབས་ཁིམ་གྱིས་ཉི་ཧོང་དང་ལྷོ་ཀོ་རི་ཡ་གཉིས་ལ་ཨ་མི་རི་ཀའི་སྲུང་སྐྱོབ་སྤྲོད་རྒྱུའི་ཁས་ལེན་བྱས་ཡོད་པ་དེ་བསྐྱར་ཟློས་གནང་རྒྱུ་ཨ་རིའི་ཕྱི་སྲིད་ལྷན་ཁང་གིས་ཚོད་དཔག་བྱེད་ཀྱི་ཡོད་འདུག་ཨ་མི་རི་ཀ་དང་ལྷོ་ཀོ་རི་ཡ་གཉིས་ཀྱི་དཔྱིད་ཀའི་དུས་ཚོད་ཀྱི་ལོ་འཁོར་གྱི་དམག་སྦྱོང་མུ་མཐུད་ནས་བྱས་ཡོད་པ་རེད། གཟའ་ཕུར་བུའི་ཉིན་མོར་ཨིསི་རཱཨེལ་ནང་ཇིའུ་དད་ལྡན་པ་ཚོས Passover ཟེར་བའི་མཆོད་ཆོག་དུས་ཆེན་སྲུང་བརྩི་ཞུས་པའི་སྐབས་སུ་ཁྱིམ་མཚེས་རྒྱལ་ཁབ་ལེ་བྷ་ནོན་ནས་མེ་ཤུགས་འཕུར་མདའ་མང་པོ་འཕེན་པའི་རྐྱེན་གྱིས་བྱང་ཕྱོགས་ས་མཚམས་ཀྱི་མི་རྣམས་ཉེན་གཡོལ་བྱེད་དགོས་བྱུང་བ་དང་མི་གཅིག་ལ་རྨས་སྐྱོན་ཕོག་ཡོད་པ་མ་ཟད། གནས་ས་ཇེ་རུ་སཱ་ལམ་གྱི་ཁ་ཆེའི་ཨལ་ཨག་སཱ་ལྷ་ཁང་ལ་ཨི་སི་རལ་ལི་ཉེན་རྟོག་པས་སྔོག་བཤེར་བྱས་ནས་མངའ་ཁུལ་དུ་བློ་འཚབ་ཆེ་རུ་འགྲོ་བའི་སྐབས་སུ་གནས་ཚུལ་དེ་བྱུང་ཡོད་པ་རེད། ཨི་སི་རལ་གྱི་དམག་མི་ཚོས་ཁྱོན་བསྡོམས་མེ་ཤུགས་འཕུར་མདའ་སུམ་ཅུ་སོ་བཞི་འཕེན་པ་ནས་ཉི་ཤུ་རྩ་ལྔ་ལྕགས་སྒྲོམ་རྒྱལ་སྲུང་མ་ལག་གིས་བཀག་ཐུབ་པ་དང། མེ་ཤུགས་འཕུར་མདའ་ལྔ་ཨིས་ར་ཨེལ་གྱི་ས་ཐོག་ལ་ཟགས་པ་རེད་ཅེས་བརྗོད་འདུག་ཉིས་སྟོང་དྲུག་ལོ་ནས་བཟུང་ལེ་བྷ་ནོན་ནས་ཨིས་ར་ཨེལ་ལ་རྒོལ་རྡུང་ཆེ་ཤོས་བཏང་བ་ཆགས་འདུག་ཨིས་ར་ཨེལ་དམག་སྡེ་ཡིས་རྒོལ་རྡུང་བཏང་མཁན་སུ་ཡིན་མིན་ཞིབ་འཇུག་བྱས་ནས་ལན་འདེབས་བྱེད་རྒྱུ་ཡིན་ཅེས་བཤད་པ་དང། ལེ་བྷ་ནོན་གྱི་དམག་སྡེ་ཡིས་མེ་ཤུགས་འཕུར་མདའ་ཁ་གྲངས་གཏན་འཁེལ་བྱས་པ་ལས་སུས་འཕེན་ཡོད་མིན་ཞིབ་ཕྲ་བཤད་མེད་པ་རེད་འདུག།